ཨ་ནི། དེའི་ངོ་བོར་གྲུབ་པ་རེད་ཟེར་ནས་ང་རང་ཚོ་དཔེར་ན། བྱས་པ་གྲུབ་ཙམ་ཉིད་ནས་རེད་བས། རོ་བ། རང་གྲུབ་ཙམ་འཇིག་ངེས་ཡིན་ཏེ་ཟེར་དུས་ད་བྱས་པ་དེ་རང་གྲུབ་ཙམ་ནས་འཇིག་ངེས་ཡིན་པ་དེ་ག་རེད་ཟེར་ན་འཇིག་པ་ཕྱིས་འབྱུང་གི་རྒྱུ་ལ་ལྟོས་དགོས་མ་མོད་ཀི་ལྟོས་ཏེ། ཁོ་རང་གྲུབ་ཙམ་ཉིད་ནས་མི་རྟག་པའི་ངོ་བོར་རང་ཆས་སུ་གྲུབ་པ་རེད་ཟེར་བྱས་བ་རོ་བ། འོ་རང་གི་ངོ་བོའི་རྗེས་འབྲེལ་ཉིད་ཟེར་ཏེ། འོ་འདི་ཡིན་པ་དང་བྱས་པ་ཆོས་ཅན་རང་གྲུབ་ཙམ་ནས་འཇིག་པ་རང་གི་ངོ་བོ་ཉིད་ཀྱིས་རང་ཆས་སུ་རྗེས་སུ་འབྲེལ་ཏེ་ཟེར་བྱས། རེད་བ།

རང་གྲུབ་ཙམ་འཇིག་ངེས་ཡིན་ཏེ་སྐད་ཆ་ལབ་ཆོག་གོ་རེ་ཟེར་གྱི་ཡོད་ཟེར་བ། སྐྱེད་བྱེད་རྒྱུ་ལས། ད་ཁོ་རང་ལས་མ་ཁོ་རང་མ་གཏོགས་དེ་ལས་མིན་པའི་རྒྱུ་གཞན་དག་ཅིག་ལ་ལྟོས་དགོས་མེད་ཟེར་ཏེ་རྒྱུ་གཞན་མེད་པར་ཁྱོད་ཡོད་ཙམ་དུ། ཀྱེ་འདི་ནི། ཡོད་ཙམ་དུ་སྐྱེད་པའི་རྒྱུ་དེ་ཉིད་ཀྱིས་སུ་བྱས་པ་སྐྱེད་པའི་རྒྱུ་དེ་ཉིད་ཀྱིས་ཁྱོད་ཀྱི་འཇིག་འཇིག་པའི་ལག་རྗེས་བཞག་པ་ཡིན་པའི་ཕྱིར། ཧོ། ཐུགས་རྗེ་བྱས་པ་ཆོས་ཅན་རང་གྲུབ་ཙམ་འཇིག་ངེས་ཡིན་ཏེ་རང་འཇིག་པ་ཕྱིས་འབྱུང་གི་རྒྱུ་ལ་ལྟོས་མེད་ཀྱི་དངོས་པོ་ཡིན་ཏེ་རང་གྲུབ་ཙམ་འཇིག་ངེས་ཡིན་པས་སྐད་ཆ་དེ་མ་རེད་པ།

བྱས་པ་ཁོ་རང་བྱས་པའི་ཆོས་ཀ་ད་དངོས་པོའི་ཆོས་གང་འདྲ་ཅིག་ཡིན་ནའང་ཁོ་རང་གྲུབ། གྲུབ་པ་སྐད་ཅིག་དང་པོ་ན་གྲུབ་པའི་དུས་ཚོད་ཙམ་རང་རང་ནས་སྐད་ཅིག་དང་པོ་གྲུབ་མ་ཐག་ཏུ་ལམ་སང་འཇིག་ད་འཇིག་ཡ་གི་མ་རེད་བ་ཡིན་ན་ཡང་ཁོ་འཇིག་པའི་རང་བཞིན་ཡིན་ནའང་དག་ཏུ་འཇིག་པའི་ངང་ངང་ཚུལ་ཅན་དུ་གྲུབ་ཚར་བ་རེད། ཡིན་ཙང་ད་དེའི་རྒྱུ་མཚན་གྱིས་ད་ཡ་གི་དུས་དེ་སྐད་ཅིག་མ་གཅིག་ཙམ་རང་གནས་ཀྱི་མེད་འགྲོ། རེད་བ་སྐད་ཅིག་དང་པོ་ཟེར་ན་དེ་དེ་སྐད་ཅིག་མ་གཅིག་རང་ཅིག་གནས་ཀྱི་བ་ཡིན་འགྲོ་འོ་དེ་ནས་དེ་ལས་ལྷག་ད་དེ་ཙམ་གནས་ཀྱི་མ་རེད།

རྟགས་མ་གྲུབ་སྟེ་སྐད་ཅིག་མ་ལྔ་ཡི་ཡུན་ཚད་དུ་མི་འཇིག་པའི་རྫས་སུ་ཡོད་ལ་དེ་ནས་འཇིག་རྐྱེན་གྱིས་གཅིག་སླེབ་ཀྱི་རེད་ཟེར་བ། བུམ་པ་ལྟ་བུ་ཆ་ཅན་གྱི་བུམ་པ་ལྟ་བུ་སྐད་ཅིག་མ་སྤྱོད་ཚུལ་ཁྱོད་རང་དེ་འདྲ་འཇོག་རོགས། རྒྱུན་ཡུན་དང་རྒྱུན་ཡོད་ལ་བསམ་བློ་བཏང་ན་རྒྱུན་ཆད་ཀྱི་ནི། ག་རེ་ཡིན་པ་ན་ཟླ་བ་གཅིག་ཙམ་གནས་འགྲོ་ཉན་རོགས་ལོ་གཅིག་ཙམ་གནས་འགྲོ་ཉན་རོགས་དེ་བསྐལ་པ་གནས་འགྲོ་ནས་སྤྲོ་རོགས་བྱེད་རོགས་རྒྱུན་ཡོད་ལ་བསམ་བློ་བཏང་ན་འོ་དེ་འདྲས་འདུག་ཡོད་ཚར་ཏེ་སྐད་ཅིག་ལྔ་ཡི་གནས་སྐབས་སུ། མི་འཇིག་པའི་བདག་ཉིད་དེ་འདྲ་ཡོད་རེད། དེ་ནས་འཇིག་འགྲོ་རོགས། འོ་དེ་ཟེར་ན་ཟེར་ད་ཁ་ཅིག་ཅིག་དེ་འདྲ་འདོད་ཡོང་བ་རེད་བ། ད་གཞི་ནས་འོ་ན་སྐད་ཅིག་སྐད་ཅིག་བཞི་པའི་དུས་སུ་ད་དེ་འདྲ་བ་དེ་སྐད་ཅིག་ལྔ་ཡི་ཡུན་ཚད་ལ་གནས་ཡག་བདག་ཉིད་ཅིག་བུམ་པ་ཅིག་ཡོད་ན། ཆ་ཤས་སྐད་ཅིག་མ་བཞི་པའི་དུས་སུ་སྐད་ཅིག་མ་ལྔར་མི་འཇིག་པའི་རྫས་སུ་གནས་ཡོད་རེད་ཡོད་མ་རེད། ད་སྐད་ཆ་དྲི་འགྱུར་བ་གོ་ལ་རེད་བ། དོར་རམ་མ་དོར་ཟེར་ན་སྐད་ཅིག་མ་བཞི་པའི་དུས་སུ་སྐད་ཅིག་མ་ལྔར་མི་འཇིག་པའི་རྫས་སུ་གནས་པ་ཁོ། ད་དོར་ནས་ད་དེ་ལས་ཉུང་ཙམ་ཆགས་པ་རེད་དོ། སྔ་མ་ཁོ་རང་སྐད་ཅིག་མ་ལྔ་ཡི་ཡུན་ཚད་ལ་གནས་མཁན་ཁོ་རང་ཅག་དེ་ཡང་རེད་ཟེར་བ།